བློ་སྦྱོང་དོན་བདུན་མ་ནི་ཞེས་པའི་དོན་ཚན་བདུན་ཡོད་རེད་བ། དོན་ཚན་བདུན་དོ། དེ་ལྟ་བུ་ནི་དོན་ཚན་བདུན་པོ་དེ་ཡང་མ་ཚང་བ་མེད་པར་ཚང་མ་དང་རྒྱ་བླ་མ་མཆོད་པའི་སྐབས་དེ་ལ་ཚང་བ་རེད། དེ་ཡིན་ཙང་དེ་ལྟ་བུ་དེ་ནི། ཐུན་མོང་ལོངས་སྤྱོད་རིམ་པ། བྱང་ཆུབ་སེམས་དཔའ་རྣམས་ཀྱིས་ཉམས་སུ་བླང་བྱ་གྱི་ཐུན་མོང་ལམ་གྱི་རིམ་པ་དེ་རེད་བ། ད་ཐུན་མོང་མ་ཡིན་པ་སྔགས་རྡོ་རྗེ་ཐེག་པ་བྱེད་ཀྱི་ཡིན་ན་རྒྱུད་སྡེ་བཞི། རྒྱུད་སྡེ་བཞི་ཡིན་ན་ནི་བླ་མེད་ཀྱི་རྒྱུད་ཀྱི་གནད་དོན་སྙིང་པོ་མཐར་ཐུག་པ།

གདམས་པའི་ཁུངས་བཤད་པ་དང་གདམས་པའི་དངོས་ཀྱི་དོན་བཤད་པ། གདམས་པ་ཉམས་སུ་ལེན་པའི་ཚུལ་ཇི་ལྟར། ཇི་ལྟར་ཉམས་སུ་བླང་ཚུལ་བཤད་པ། ས་བཅད་རིམ་པ་དེ་གསུམ་རེད། གདམས་པ་ཟེར་དེ་ག་རེ་ཟེར་ན་བླ་མ་མཆོད་པ་ཁོ་རང་རང་དེ་ལ་ནི་སྟོང་པ་ཟེར། དེའི་ཁུངས་བཤད་པ་ཟེར་དེ་ང་ཚོ་ད་ལྟ་བྱང་ཆུབ་ལམ་གྱི་རིམ་པ་ནི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་བསྟན་པ་ཟེར་གྱི། མཛད་པ་པོའི་ཆེ་བ་ཟེར་ཡིན་ཏེ། ག་འདྲ་རེད་ཟེར་ན་ང་ཚོ་ད་ལྟ་ཅ་ལག་ཅིག་ཐོན་པ་ཡིན་ན་ཅ་ལག་དེ་ཁུངས་བཙན་པོ་རེད་མ་རེད་བརྟག་དཔྱད་བྱེད་དགོས་འདུག་ཨང་ཅ་ལག་དེ་དང་པོ་ཐོན་ས་དེ་ག་བ་ནས་ཐོན་པ་རེད། ཅ་ལག་དེ་ཐོན་ས་དེ་ཁུངས་བརྟན་པོ་ཅིག་ནས་ཐོན་པ་ཡིན་ན་ད་ཅ་ལག་དེ་བརྟན་པོ་ཞེ་དྲག་རེད་བཞག་དེ་རྫུན་ཡོད་མ་རེད་ད་ཆ་རྫུན་མ་རེད་རྫུན་མ་མ་རེད་ཟེར་གྱི། ད་ཅ་ལག་དེ་བར་མཚམས་བར་ལ་མི་ངོ་མི་ཤེས་མཁན། དེ་ནི་སྐད་གྲགས་ཆེན་པོ་མེད་མཁན་དེ་འདྲ་ཅིག་བཟོས་བཞག་མཁན་དེ་འདྲ་ཡིན་ན་འོ།

པའི་ཨ་ཏི་ཤ་ཡ་དང། ཉེ་སྔོན་བླ་མ་གཉིས་པོ་དེ་ཡིན་ན། ཆོས་གང་འདྲ་ཅིག་ཉམས་སུ་བླངས་པ་ཡིན་ནའི། ཁུངས་ཐུག་ས་དེ་ཡིན་ན་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཡར་ཐུག་པ་ཅིག་དགོས་རེད། ཆོས་ཀྱི་ཁུངས་དེ། ང་ཚོའི། བསྟན་པའི་བདག་པོ་དེ་ཡིན་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་རེད་བ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཡིན་ཙང་དེ་ལ་ཐུག་ཐུབ་མཁན་གྱི་ཆོས་ཅིག་ཡོད་པ་ཡིན་ན་ཆོས་དེ་དངོས་གནས་དྲང་གནས་ཀྱི་ད་ཆོས་ཉམས་སུ་བླངས་ཆོག་གི། ཡོངས་སུ་བླངས་ཆོག་གི་ཡོངས་སུ་བླངས་པ་ཡིན་ན་རང་ལ་ཕན་པ་ཡོད་པ། དེ་འདྲ་ཅིག་རེད། ཧཱ། བར་མཚམས་བར་ལ་དེ་ཚོ་ཡིས་ནི། དག་སྣང་གིས་བཟོས་བཞག་མཁན་དྲན་མི་ཐུབ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་མ་ཐུབ་མཁན། དེ་འདྲ་ཡིན་ན་ཆོས་དེ་ལ་ནི་ཐེ་ཚོམ་གྱི་གཞི་ཅིག་རེད་འདུག་གཅིག་བྱས་ན་ཕན་གྱི་རེད་གཅིག་བྱས་ན་གནོད་འདུག་གམ་མི་རེད། མཐའ་གཅིག་ཏུ་ཕན་པའི་ངེས་པ་ཡོད་མ་རེད། ད་ཆོས་གང་དང་གང་ཡིན་ནའི་ཐུག་ས་དེ་ཡིན་ན་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ནས་བཟུང་སྟེ། བརྒྱུད་པ་བར་མ་ཆད་པ་གཅིག་ནས་གཅིག་ནས་གཅིག་ཏུ་བརྒྱུད་ནས་བར་མཚམས་བར་ལ་ཆད་བཞག་མཁན་དེ་འདྲ་མ་ཡིན་པ། འོ་དེ་འདྲ་ཅིག་དགོས་ཀྱི་ཡོད་པ་རེད།

ཤུག་མང་པོ་ཅིག་གསུངས་ཡོད་རེད། དེའི་ནང་ནས་ད་མཆོག་ཏུ་གྱུར་པ་དེ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ། ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་དགོངས་པ་འགྲེལ་ཚུལ་དེ་ལ། བྱམས་པ་ཡིས་དེ་ནི་འཕགས་པ་ཐོགས་མེད་ལ་མར་གསུངས་བཞག་མཁན་གྱི་སྦས་དོན་མངོན་རྟོགས་ཀྱི་རིམ་པ་ཟེར་ཡས་དང། འཇམ་དབྱངས་ཀྱིས་ནི་ཀླུ་སྒྲུབ་ལ་མར་གསུངས་བཞག་མཁན་དངོས་བསྟན་སྟོང་ཉིད་ཀྱི་རིམ་པ་ཟེར་དེ་གཙོ་བོ་གཙོ་བོ་དེ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་ཉམས་སུ་བླང་བྱ་དེ་ཉིད་ཡིན་པའི་ཕྱིར་རོ། དེ་ཉིད་ཡིན་པ་དེ་ནི་གཅིག་ནས་གཅིག་ཏུ་བརྒྱུད་ནས་ནི་ཀླུ་སྒྲུབ་ནས་མར་བརྒྱུད་ཅིང་ནི་ཨཱརྱ་དེ་བ་ལ་བརྒྱུད། ཨ་ཡ་འདི་བ་ནི་མ། སངས་རྒྱས་བསྐྱངས་དང་ཟླ་བ་གྲགས་པ་ལ་སོགས་པ་དེ་ཚོ་ལ་ཅི་ནས་ཅི་དུ་བརྗོད་ཅེ་ན། རིག་པའི་འཁོན་རྒྱུག་ཆེ་བ་དང་ཆུང་བ་སེ་དེ་འདྲ་ཅི་ལ་བརྗོད། འཕགས་པ་ཐོགས་མེད་ཀྱིས་ཀྱང་ཡིད་གཉིས་ལས་བརྗོད། ཡིད་གཉིས་ཀྱིས་འཕགས་པ་གྲུབ་སྟེ་དེ་ནས་བརྩོན་པ་རྣོ་འགྲུ་སྟེ། ཟླ་བ་རྣམས་ཀྱི་དུ་བ་ལྷག། དེ་ནས་ལྷོ་པའི་ཞི་བ་ཚོགས། ལྷོ་པའི་སེང་གེ་བཟང་པོ་ཀུ་ས་ལས་ཆེ་བ་ཀུ་ས་ལས་ཆུང་བ་སེ་དེ་ནས་བླ་མ་སེམས་གནས་པ་ལས་མ་བརྗོད།

སྡོམ་པ་གསུམ་བཟླས་ཟིན་གསུམ་ཀ་ཡེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་མངའ། ཇོ་བོ་དཔལ་ལྡན་ཨ་ཏི་ཤ་ང་ཚོ་བོད་ལ་གདན་འདྲེན་ཞུས་བྱས་ནས་སློབ་མ་མཐའ་ཡས་པ་མང་པོ་བྱུང་བ་རེད། སྟོད་མངའ་རིས་དང་ནས་རང་དང་མཉམ་པའི་རང་དང་མཁྱེན་པ་མཉམ་པའི་ནས་ལོ་ཙཱ་བ་རིན་ཆེན་བཟང་པོ་ལ་སོགས་པ་དང་ལྷ་བླ་མ་བྱང་ཆུབ་འོད་དང་ཨ་དེ་འདྲ་མང་པོ་ཞིག་བྱུང། གཙང་ནས་ཡེ་ནས་ནས་འགོས་ཁུག་པ་ལྷས་བཙས་ཟེར་བ་དང་ཨ་དེ་འདྲ་མང་པོ་ཞིག་བྱུང་བ་རེད་པ།

བཀའ་གདམས་པ་བརྒྱུད་པ་གསུམ་པོ་དེ་ཡང་ཆུ་བོ་གཅིག་འགྱུར་ལ་བྱུང། གཅིག་ཏུ་བསྡུས་ནས་ནི་རྗེ་བདག་ཉིད་ཆེན་པོ་ལ་མངའ། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཀྱིས་རྒྱ་གར་ནས་ཆོས་གདན་དྲངས་པའི་ཚང་མ་ཐམས་ཅད་ནི་རྗེ་བདག་ཉིད་ཆེན་པོ་ལ་མ་བྱུང་བ་གཅིག་མེད་པ་ཅིག་ཚང་མ་ཐམས་ཅད་མངའ། ཧ་ད་ནི་ཡེ་ཤེས་ཀྱི་འདི་ནི་ང་ཚོ་རྒྱ་གར་གྱི་གྲུབ་ཆེན་བརྒྱད་ཅུ་ལ་སོགས་པ་དེ་སོགས་ཀྱི་མན་ངག་མཐའ་ཡས་པ་མང་པོ་ཡོད་པའི་ནང་ནས་བོད་ལ་གདན་དྲངས་མཁན་གྱི་གཙོ་བོ་གཙོ་བོ་མར་པ་ལོ་ཙཱ་བ་དང། འགོས་ལོ་ཙཱ་བ། འོག་ཏུ་སོ་ཡི་ཚུལ་དེ་དྲང་བསྐྱེད་ཀྱིས་གཅིག་ནས་གཅིག་ཏུ་བརྗོད་གཅིག་ནས་གཅིག་ཏུ་བརྗོད་བྱས་ན་ཐ་མ་ཐ་མ་རེ་ཏི་ཀུ་ལའི་ང་ཚོགས། ཁྱུང་པོ་ལྷས་པས་ཁྱོད་པོ་ལྷས་པ་སེང་གེ་ཏི་ཀུ་འདོད་ལས་ཀྱི་བདག་ཉིད་ཆེན་པོ་གསང་སྔགས་ཀྱི་དབང་ཡོངས་སུ་རྫོགས་པ་དང་ཁྲིད་ཡོངས་སུ་རྫོགས་པ་གང་གཱ་ཏི་ཀུ་འདོད་ལས་སྲས། ཁྱོད་པོ་ལྷ་པའི་སྐུ་དེ་སྲས། ཡང་འགའ་ཞིག་འགའ་ཞིག་གིས་ནི། གོང་གསུངས་པ་ཆོས་ཀྱི་སྤེལ་བ་སེང་གེ་ཏི་ཀུ་འདོད་ལས་གོང་གསུངས་པ་ཆོས་ཀྱི་སྤེལ་བ་སེང་གེ་ཏི་ཀུ་འདོད་ལས་ནི་རྒྱུད་ཀྱི་མི་སྔ་མང་པོ་ཅི་སེང།

རྟོགས་པ་མཐོ་པོ་ཞེ་དྲག་སླེབས་བྱས་ནས་ཟབ་མོ་སྟོང་པ་ཉིད་ལ་སྙོམས་པར་བཞག་ནས་བཏགས་སའི་དགེ་འདུན་གྱི་ཚོགས་ཚོགས་དུས་གོ། ཏིང་ངེ་འཛིན་ལ་སྙོམས་པར་བཞག་སྟེ་དགེ་འདུན་རྣམས་ཀྱི་ཚོགས་གྲོལ་དུས་གོ། ཏིང་ངེ་འཛིན་ལས་ཡར་མ་བཞེངས་བྱས་ནས་ནི་དགེ་བསྐོས་ཀྱིས་ཏོག་ཙམ་ཏིང་ངེ་འཛིན་ཡར་བཞེངས་ཡག་ཆེད་དུ་ཀ་བ་ལ་ཏག་ཏག་གཏོང་དགོས་ཡ། རྒྱུག་པ་གིས་ཏོག་ཙམ་ཏག་ཏག་བཏང་ནས་ནི་ཁྱེད་རང་ཏིང་ངེ་འཛིན་ལས་ཡར་ལངས་ཤོག་ཟེར་དགོས་ཡ་དེ་འདྲ། ཤེས་རབ་སྙིང་པོ་འདོན་དུས་གོ། ཏིང་ངེ་འཛིན་གྱི་ཐུན་གཅིག་ལ་སོང་ནས་དེ་འདྲ། རྟོགས་པ་མཐོ་པོ་དེ་འདྲ་གཅིག་ལ་སླེབས་པ་རེད། དེ་འདྲ་གཅིག་ལ་སླེབས་པ་ཡིན་ནའང་དེ་ཙམ་གྱིས་མ་ཚད་པར། བླ་མ་དབུ་མ་པ་བསྟེན་བྱས་ནས་རྗེ་བཙུན་འཇམ་དཔལ་ལ་ནི་ཡང་ནས་ཡང་དུ། མདོ་ཕྱོགས་དང་སྔགས་ཕྱོགས་ཀྱི་ནི་ཤིན་ཏུ་ཕྲ་བའི་གནད་འགག་ད་དོགས་པ་ཚང་མ་བཏང་བྱས་ནི་ཡར་དྲི་བ་མང་པོ་ཅིག་དྲིས་ནས་ནི་རྗེ་བཙུན་འཇམ་དཔལ་བླ་མ་དབུ་མ་པ་ལ་བརྒྱུད་བྱས་ནས་མར་གསུངས་དེ་ཀོ་ལ་ནི་ང་ད་ལྟ་གོ་ཁག་པོ་ཞེ་དྲག་འདུག་ཟེར་དེ་ཚོ་ཀྱང་དེ་གོ་ཁག་པོ་འདུག་ཟེར་ནས་ཡར་ཞུས། ཡིན་ནས་ནི་མ་ཤེས་པ་དེ་ཚོ་ཀྱང་ཟིན་བྲིས་རྒྱབ་ནས་བཞག་ཤོག། ནམ་ཞིག་གི་ཚེ་ན་ཤིང་རྟ་ཆེན་པོའི་གཞུང་ལུགས་ལ་བལྟས་བྱས་ནས་དེ་བཞིན་བསགས་སྦྱང་ལྟ་བུ་ཅིག་བྱས་ཙ་ན་ནམ་ཞིག་གི་ཚེ་ན་ནི་རྟོགས་པ་ཁྱད་པར་ཅན་རྙེད་ཀྱི་རེད། རྟོགས་པ་ཅིག་རྙེད་ཀྱི་རེད། ད་ལྟ་ནི་མ་གོ་བ་ཡིན་ན་ཡང་ད་ལྟ་ཟིན་བྲིས་རྒྱབ་ནས་བཞག་ཤོག་ཟིན་བྲིས་ཐོབས་ཟེར་བྱས་ནས་གསུངས་པ་རེད། འདི་ཚོ་འཇམ་དཔལ་གྱིས་གསུངས་པ་རེད། ད་ནི་རྗེ་བདག་ཉིད་ཆེན་པོ་ནི་མགོན་པོ་ཀླུ་སྒྲུབ་ཀྱི་ཐུན་མོང་མ་ཡིན་པས། དེ་ནས་མདོ་དང།

ཨཱ་ཏོ་སུ་བྱས་ནས། རྗེ་བདག་ཉིད་ཆེན་པོ་ལ་མགོན་པོ་འཇམ་དཔལ་དངོས་སུ་གསུངས་པ། དེ་བསགས་ནས་ནམ་ཞིག་གི་ཚེ་ན་ཁྱོད་རང་ཡང་དེ་སྐྱེ་ས་འདུག། བླ་མ། དེ་ནས་དབུ་མ་པ་གྱིས་ཁྱོད་རང་ཡང་དེ་ནས་འཇམ་དཔལ་ཁོ་རང་རང་ཞལ་གཟིགས་པ་འདུག། ཨཱ་ཏི་དེ་ཀོ་ལས་འཇམ་དཔལ་ལ་དངོས་སུ་བཀའ་འདྲི་ཞུ་ཆོག་གི་རེད་ཟེར་ཁོ་རང་གཉིས་མཉམ་དུ་བྱས་ནས་ཅི་ནས། དགའ་བ་གདོང་ཟེར་ས་དེར་མཚམས་བཞུགས། ཨཱ་དེ་འདྲ་བྱས་དེ་ཀོ་ལ་རྗེ་བཙུན་འཇམ་དཔལ་ཞལ་གཟིགས། དེ་ལ་འཇམ་དཔལ་ཞལ་གཟིགས་བྱས་ནས་ནི་འཇམ་དཔལ་ལ་དངོས་སུ་བཀའ་འདྲི་ཞུ་ཆོག་པ་དེ་འདྲ་བྱུང་བ་རེད། དངོས་སུ་བཀའ་འདྲི་མང་པོ་ཅིག་ཞུས། དངོས་སུ་བཀའ་འདྲི་མང་པོ་ཅིག་ཞུས་བྱས་ནས་ནི་འཇམ་དཔལ་གྱིས་མན་ངག་མང་པོ་ཅིག་བསྟན། ང་ཡིས་བསྟན་བཞག་པའི་མན་ངག་དེ་དག་ཐམས་ཅད་ནི་སྒང་ག་ཤིང་རྟ་ཆེན་པོ་གྱི་དགོངས་པ་དང་མཐུན་གྱི་རེད། ཤིང་རྟ་ཆེན་པོ་དང་དགོངས་པ་མ་མཐུན་པའི་ཕལ་ཆེར་ཡོང་སྲིད་ཀྱི་མ་རེད། ཡིན་ནའི་ཞེ་ན་ཤིང་རྟ་ཆེན་པོའི་གཞུང་དང་བསྟུན་བྱས་ནས་བརྟག་ཤོག་ཤིང་རྟ་ཆེན་པོ་དགོངས་པ་དང་མཐུན་གྱི་མི་འདུག་ན་ང་ཡི་མན་ངག་དེ་ཡིན་ན་དོར་ཤོག། ཤིང་རྟ་ཆེན་པོ་གཞུང་དེ་ནི་དུས་ནམ་ཡང་དོར་རྒྱུ་ཡོད་མ་རེད་ཟེར་ནས་མགོན་པོ་འཇམ་དཔལ་དེ་ལྟ་བུ་ཞིག་གསུངས་པ་རེད། དེ་ཡིན་ཙང་ནི་མགོན་པོ་ག་རེ་ཟེར་དགོས་ཡིན་ནམ་ང་ཚོ་རྗེ་བདག་ཉིད་ཆེན་པོ་དེ་ཡིན་ན་ནི། ཨ་ཏི་ཤ་གྱི་མན་ངག་དང་བཅས་པ་ཅིག་བྱས་ནས་གཏུག་ས་དེ་ཡིན་ན་སྟོན་པ་བཅོམ་ལྡན་འདས་ལ་གཏུག་གི། ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱི་དགོངས་པ་འགྲེལ་མཁན་ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་དགོངས་པ་དང་མཐུན་པ་ཤ་སྟག་མ་གཏོགས་དེ་གཉིས་གཉིས་ཀྱི་མན་ངག་དང་མ་མཐུན་མཁན་གཅིག་ཡིན་ན། མ་མཐུན་མཁན་ཅིག་ཡིན་ན། འཇམ་དཔལ་ཁོ་རང་རང་གི་གསུང་ཡིན་པ་ཡིན་ན་ཡང་དེ་དོར་བྱ་རང་རེད། དེ་ཉམས་སུ་བླང་རྒྱུ་ཡང་མ་རེད། ཤིང་རྟ་ཆེན་པོ་དགོངས་པ་དང་མཐུན་གྱི་འདུག་ན་ཉམས་སུ་བླངས་ཤོག་ཟེར་ནས་འཇམ་དཔལ་གྱིས་དེ་གསུངས་པ་རེད་བ། ཧ། དེ་ལྟ་བུའི་རྗེ་བདག་ཉིད་ཆེན་པོས་དེ་ཁོ་ན་ཉམས་སུ་བླངས་བྱས་ནས་གཞུང་ག་རེ་གསུངས་པ་ཡིན་ནའང། ཡང་ན་ནི་ཤིང་རྟ་ཆེན་པོ་ཀླུ་སྒྲུབ་ལ་གཏུགས་ཏེ་འཁྱེར། ཡང་ན་ནི་ཤིང་རྟ་ཆེན་པོ་ཐོགས་མེད་ལ་གཏུགས་ཏེ་འཁྱེར། དེ་འདྲ་བྱས་མ་གཏོགས་གཞན་ནི་ཁྱོད་ནི་གསུངས་ཡོད་པ་མ་རེད། ཨ་ནི་མན་ངག་ཡིན་ཟེར་ཨ་ནི་མི་ཚོས་ལྷ་ཉོན་ཨ་ནི་ཞལ་གཟིགས་བྱས་ནས་ལྷ་དེ་གིས་ཨ་ནི་དག་སྣང་བྱས་ནས་གསུངས་པ་ཡིན་ཟེར་ཨ་ནི་དེ་ཚོ་བཀྲམ་སྟེ་གཙོ་བོ་བཀྲམ་སྟེ་བཟུང་ཡོད་པ་མ་རེད་རྗེ་བདག་ཉིད་ཆེན་པོ་གཙོ་བོ་གཙོ་བོ་ཡ་ནི་གཏུག་ས་དེ་བཅོམ་ལྡན་འདས་ལ་ཡར་གཏུགས་ཏེ་འཁྱེར་ཨ་དེ་འདྲ་བྱེད་ཡིས་བྱེད་ཡོད་རེད་དེ་ཡིན་ཙང་ད་ལྟ་ང་རང་ཚོའི་བླ་མ་མཆོད་པའི་མན་ངག་དེ་ཡིན་ན་གཙོ་བོ་ཡོང་ས་དེ།

དཔལ་གསང་བ་འདུས་པའི་མན་ངག་མཐར་ཐུག་པ་སོགས་སྒང་ག་མགོན་པོ་འཇམ་དཔལ་ལ་དངོས་སུ་བཀའ་འདྲི་ཞུས་ནས་རྗེ་བདག་ཉིད་ཆེན་པོ་ནས་རང་གིས་ཉམས་སུ་བླངས་པ་ལ་བརྟེན་རྟོགས་པ་ཁྱད་པར་ཅན་འཁྲུངས། དེ་ནས་དེ་ཙམ་གྱིས་མ་ཚད་པར་གནས་སྐབས་རེ་ལ་གཞན་ལས་ཆོས་འཆད་ཉན་བྱེད་པ་དེ་ཨ་ལས་བཞག་ཤོག་ཟེར་དེ་མར་བཞག་བྱས་ནས་ཚོགས་བསགས་སྒྲིབ་སྦྱང་ལ་འབད་འོས་འདུག་ཟེར། མགོན་པོ་འཇམ་དཔལ་གྱིས་དེ་བཀའ་གནང་བྱས་ནས། མགོན་པོ་འཇམ་དཔལ་ལ་ནི་ཚོགས་བསགས་སྒྲིབ་སྦྱང་འདི་ག་བར་འགྲོ་དགོས་པ་དང།

གསང་བ་ནོར་བཞི་བཅས་ཀྱི་ནི། སངས་རྒྱས་ཀླུ་དབང་གི་རྒྱལ་པོ་ཞལ་གཟིགས། རིམ་པ་བཞིན་དུ་ལྟུང་བཤགས་སུམ་ཅུ་སོ་ལྔ་དང། དེ་ནས་མགོན་པོ་འོད་དཔག་མེད་འཁོར་ཚོགས་ཐམས་ཅད་དང། སྟོན་པ་ལྕམ་དྲལ་སྡེ་དང། ག་རེ་ཟེར་དགོས་ཡིན་ན་རྗེ་བཙུན་སྒྲོལ་མ་དང་རྣམ་རྒྱལ་མ་དང་ཚེ་དཔག་མེད་ལ་སོགས་པ་ཚང་མ་དང་བཅས་པས་འཚང་ཁ་ཤིག་ཤིག་བྱས་ནས། ཉིན་རེ་ནས་ཉིན་རེ་མང་བ་མང་བ་བྱས་ནས་ཐོག་སེར་ཞལ་གཟིགས། དེ་ཙམ་གྱིས་མ་ཟད་པར་ནི་མགོན་པོ་ཀླུ་སྒྲུབ་ཀྱི་ལྟ་བས་ཀྱི་མཐའ་རྩོད་པ་ལ་དཔྱད་པ་བྱེད་དུས་སྐོར་ལ་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེ་ཚོའི་ཞལ་གཟིགས་དེ་ནི་འཕགས་པ་ཐོགས་མེད་དང་སློབ་དཔོན་ཕྱོགས་ཀྱི་གླང་པོ་ལ་སོགས་པ་དེ་ཚོའི་སྒང་གའི་ཞལ་གཟིགས་ནི་དེ་བྱེད་དུས་སྐོར་ལ་ནི་མགོན་པོ་འཇམ་དཔལ་གྱི་ལུང་བསྟན་ནི་དེ་དག་ད་ལྟར་ཨ་ནི་པཎྜི་ཏ་དེ་ཚོའི་ཞལ་གཟིགས་པ་དེ་དག་གི་གཞུང་ལ་བརྟེན་ནས་ཁྱེད་རང་ཨ་ནི་མ་འོངས་པ་ན་ལ་གདུལ་བྱ་ལ་ཕན་པ་རྒྱ་ཆེན་པོ་ཅིག་ཡོང་གི་རེད་ཟེར་ནས་ལུང་བསྟན་བྱུང་བ་རེད་དེ་ལྟར་ང་རང་ཚོ་གསང་བའི་རྣམ་ཐར་མ་སེང་ཆེན་ཡུལ་བ་དེ་ཚོའི་དྲང་སྲོང་ལ་གང་གཱ་དེའི་གདུང་བ།

ཕན་ཚུན་བགྲོ་གླེང་གནང་ནས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་རྒྱ་གར་གྱི་དཔེ་ཆ་པོ་ཏི་ཞིག་རྗེ་བདག་ཉིད་ཆེན་པོའི་དབུ་ལ་བཞག་ནས་བྱིན་གྱིས་རློབས་པའི་སྣང་བ་བྱུང། དག་སྣང་བྱུང། དེ་དག་སྣང་བྱུང་དུས་སྐོར་ལ་སང་ཉིན་སློབ་དཔོན་སངས་རྒྱས་བསྐྱངས་ཀྱི་འགྲེལ་པ་དེ་སླར་ཡང་ཅིག་ཀློག་དུས་སྐོར་ལ་སྔ་མ་ཀློག་པ་དང་མི་འདྲ་བར་བྱས་ནས། རྟེན་འབྱུང་དང་སྟོང་པ་གཅིག་གྲོགས་སུ་གཅིག་ཤར་བས་ཟབ་མོ་སྟོང་པ་ཉིད་ཀྱི་དོན་མཐར་ཐུག་པ་དེ་རྙེད་ནས། དེ་རྙེད་པ་ལ་བརྟེན་ནས་བཅོམ་ལྡན་འདས་ཀྱི་བཀའ་དྲིན་དྲན་པའི་ཆེད་དུ།

རྟོགས་པ་དེ་དེ་དེ་རྙེད་རྗེས་ནི། ཨ་དེ་ནས་ནི་རྟེན་འབྲེལ་བསྟོད་པར་མཛད། ཨ་ཏཱ་ཙས་ཅི་ནས་ནི། རྗེ་བདག་ཉིད་ཆེན་པོས། ག་རེ་ཟེར་དགོས་ཡིན་ན། ཟབ་མོ་སྟོང་པ་ཉིད་ལ་མཐའ་ཆོད་པའི། མཐའ་ཆོད་པའི་དེ་ནི་གོ་བ་བརྙེས་ཏེ་དེའི་བཀའ་ལས་བྱུང་ཡིན་པས། དེ་ནས་སྔགས་ཕྱོགས་ལ་ཉམས་སུ་བླངས་ཅི་ནུས་པས་ཡང་ནས་ཡང་དུ་བས་ཉམས་སུ་བླངས་རྗེ་བཙུན་འཇམ་དཔལ་དབྱངས་ལ་བཀའ་འདྲི་མང་པོ་ཞུས། ཡང་ནས་ཡང་དུ་བཀའ་འདྲི་ཞུས་ནས་ནི་ཤིན་ཏུ་ཕྲ་བའི་གནས་མཐར་ཐུག་པ་དེ་སོགས་ནས་ལྷ། སྐལ་ལྡན་གྱི་ལྷ་གདུལ་བྱ་འགའ་ཞིག་དང་མཉམ་དུ་བྱས་ཤིང་ནི་ཆོས་གསན་ནས། མེད་ཡིན་ན་ནི་རྟོགས་ལྡན་འཇམ་དཔལ་རྒྱ་མཚོ་དང། རྗེ་བདག་ཉིད་ཆེན་པོ་ཉིད་མ་གཏོགས་གཞན་མ་གལ་ཏེ་མེད་པ་རེད། རྟོགས་ལྡན་འཇམ་དཔལ་རྒྱ་མཚོ་དེ་ཆུང་ཆུང་སྐོར་ནས་བས་རྗེ་བཙུན་འཇམ་དཔལ་ཞལ་གཟིགས་དེ་ཁྱེད་བ་དེ་འདྲ་གཅིག་ཡིན་པ་རེད། ཨཱ་དེའི་སྐུ་མདུན་ལ་ནི་ཡང་ནས་ཡང་དུ་ཆོས་གསན་ནས་ཆོས་མཐར་ཐུག་པ་དེ་ཚོ་གསན་བྱས་ནས་ནི་སྙན་བརྒྱུད་སྤྲུལ་པའི་གླེགས་བམ་ཟེར་མཁན་དེ་རྗེ་བདག་ཉིད་ཆེན་པོ་ལ་གནང། རྗེ་བདག་ཉིད་ཆེན་པོ་དེས་ནི་སྙན་བརྒྱུད་སྤྲུལ་པའི་གླེགས་བམ་དེ་མ་འོངས་པ་ན་ལ། ཁོང་རང་རྗེས་འཇུག་གནང་མཁན་གྱི་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ལ་གནང། རྟོགས་ལྡན་འཇམ་དཔལ་རྒྱ་མཚོར་གནང། རྟོགས་ལྡན་འཇམ་དཔལ་རྒྱ་མཚོ་དེ་ཆུང་ཆུང་སྐོར་ནས་བས་སྒྲུབ་པ་ཉམས་ལེན་ལ་དགའ་བ། མི་དང་མི་འཕྲད་པའི་ཆེད་བྱས་ནས། ཟས་སྤངས་བྱས་ནས། ཤུག་པ་གི། ཤུག་པ་གི་འབྲུ་དེ་བཅུད་ཀྱང་ཆུས་བྱས་ནས་ནི་མི་ཟས་ཅི་ལ་བཙོ་ཟས་ཀ་བ་ཅན་ཡང་མ་ཐོགས་མེ་ཟས་ཁྱོད་ནི་ཆུ་བོ་མ་རེད། བས་དྲག་པོ་བྱང་ཆུབ་ཅི་ལས་བཞུགས་དེ་ཁྱེད།

བདེ་འགྲོའི་ཆོ་ག་གཏོང་བ། བདེ་འགྲོའི་ཆོ་ག་བདེ་འགྲོའི་ཆོ་ག་གཏོང་དུས་སྐོར་ལ་ནི། རྒྱལ་བ་དགེ་འདུན་གྲུབ་པ་ཀྱིས་རྒྱལ་བ་དགེ་འདུན་གྲུབ་པའི་ང་ཡང་ད་ལྟ་བས་དགོན་པ་གཅིག་རྒྱག་ཡ་བྱས་ནས་དགའ་ལྡན་དང་འདྲ་བ་གཅིག་ང་ཡོང་ཡག་གི་རེ་བ་ཡོད་ཟེར། ང་དགྲ་ས་ན་ལ་དགྲ་མཁར་ཅིག་རྩིག་གི་ཡོད་ཟེར་དགྲ་ས་ན་བསྡད་ནས་དགྲ་མཁར་བརྩིགས་པ་ཡིན་ན་ཕན་པོ་ཞེ་དྲག་ཡོང་གི་རེད་ཟེར་ཡག་ཡོང་གི་རེད་ཟེར།

ཧོ་དེ་ཡི་ས་ནི་ཁོ་རང་གི་ལས་དང་སྐལ་བ་དང་སྐལ་བ་ཡོད་པའི་མངོན་ཤེས་ཀྱིས་གཟིགས་དེ་ཀོ་ལ་རྒྱལ་བ་དབེན་ས་པ་ཆེན་པོ་ལ། རྒྱལ་བ་དབེན་ས་པ་ཆེན་པོ་བློ་བཟང་དོན་གྲུབ་དེ་ལས་བོགས་ཀྱི་ཡོད་པ་དེ་མཁྱེན་ཡོད་ཀྱི་ནི་རྒྱལ་བ་དབེན་ས་པ་ཆེན་པོ་ལོ་བཅུ་བདུན། དེ་དེ་ཀོ་ལ་ལོ་བཅུ་བདུན་ལོན་ཀྱི་ནི། ལོ་བཅུ་བདུན་ལོན་དེ་ཀོ་ལ་ནི། ག་རེ་ཟེར་དགོས་ཡིན་ནོ་ལྷ་འབྲུམ། ལྷ་འབྲུམ་ཟེར་མཁན་གྱི་ནད་གཞི་རོང་བ་དེ་ཡི་སྙུང་གཞི་བཞེས་ཀྱི་ནི་ནོར་ལས། ཟས་དེ་ཡིན་པ་རེད། ཨོ་དེ་ག་ཚོད་དེ་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ནི་རྩེ་ཡི་ཀྱི་ནི་དབེན་ས་གྱི།

ཨེ་ས་པ་ཆེན་པོ་ཡོན་སི་ཏི་ག་པ་ཡོན་ནི་སོ་སོ་ནམ་ཅི་ག་པ་ཀ་ས་ཐ་ཀོ་རི་ཀོན་སུ་ངོ་ཐོ་ཏེ་ཨ་ལི་པི་ཆེ་ལོ་སོ་ཆུ་རྒྱ་མཚེ་པི་ཆེ་ལོ་སོ་ཆུ་རྒྱ་མཚེ་དགུ་ལོ་སོང་རི་ཏི་ཀུ་ལ་ཨེ་ས་པ་ཆེན་པོ་ཀི་ཡོན་སི་ངོ་འཛིན་གནང། དེ་ལས་སྟག་འཚེར་ཁྱད་པར་གྱི་ཞེ་དྲག་གྱོང་བྱས་ནས་ཁེ་ཏུ་སངས་རྒྱས་ཡེ་ཤེས་ཀིས་ཨེ་ས་པ་ཆེན་པོ་ཀི་ཡོན་ནི་སྐུ་རྒྱུ་དེ་དེ་རེད་བཞག་སྐུ་རྒྱུ་དེ་དེ་རེད་བཞག་ཟེར་ནས་ཨིན་སྒོར་ནས་གདན་འདྲེན་ཞུས་བྱས་ནས

དགུང་ལོ་བདུན་རེ་དེ་ལམ་རིམ་ཆེན་མོ་ཆ་ཚང་ཞིག་ཁོ་རང་རང་ཤུགས་ཀྱིས་བློ་ལ་བཅོལ་རྒྱུ་ཡོད་པ་འོ་དེ་འདྲ་བྱུང། ཨ་ནི་མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱིས་མདོ་རྒྱུད་ཡོངས་སུ་རྫོགས་པ་གང་ག་དེ་ལས་བསྟན། ཨ་ནི་བསྟན་པའི་བདག་པོ་གྱི་དབང་བསྐུར། ཨ་བསྟན་པའི་བདག་པོའི་དབང་བསྐུར་ནས་ཨ་ནི་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་དེ་ཞེ་དྲག་སྐད་གྲགས་ཆེ་རུ་འགྲོ། བསྟན་པའི་དོན་མང་པོ་ཞིག་བྱ་བ་བྱས་ཚེ་ཁོས་ཨ་ནི་བཀྲ་ཤིས་ལྷུན་པོའི་དགོན་པ་གྱི་མཁན་པོ་བྱེད་ཁ་འཕེར་རེ་བྱས་ཟིན་བཀྲ་ཤིས་ལྷུན་པོའི་དགོན་པ་གདན་འདྲེན་ཞུས་པ་དང་པོ་ཁོ་རང་དབེན་དགོན་ནི་མ་གཏོགས་བཀྲ་ཤིས་ལྷུན་པོའི་དགོན་པ་མ་རེད། མཇུག་མ་མཇུག་མ་རེ་དེ་ཀུན་ལ་ནི་ཁོང་སྐད་གྲགས་ཆེ་རུ་ཆེ་རུ་འགྲོ། མཛད་པ་རྒྱ་ཆེ་རུ་ཆེ་རུ་འགྲོ་དེ་ཀུན་ལ་བཀྲ་ཤིས་ལྷུན་པོ་གིས་གདན་འདྲེན་ཞུས་ནས་བླ་མ་ལ་གདན་འདྲེན་ཞུས། མཇུག་མ་ནི་བཀྲ་ཤིས་ལྷུན་པོའི་མཁན་པོ་བསྐོས། མཁན་པོ་བསྐོས་ནས་བཀྲ་ཤིས་ལྷུན་པོ་ན་ཐོག་མར་རྒྱལ་བ་དགེ་འདུན་གྲུབ་པའི་ཕྱག་བཏོད་དེ་ཀུན་ལ་མཚན་ཉིད་ཀྱི་ཆོས་དེ་མ་གཏོགས། སྔགས་ཀྱི་ཆོས་དེ་བཙུགས་ཡོད་མ་རེད་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་ནི་སྔགས་པ་གྲྭ་ཚང་ཟེར་མཁན་དེ་བཙུགས་གནང། སྔགས་པ་གྲྭ་ཚང་བཙུགས་གནང།

དེ་མ་གཏོགས་སྙན་ནས་སྙན་དུ་བརྒྱུད་ནས་སྐལ་ལྡན་གྱི་སློབ་མ་རེ་རེ་གཉིས་རེ་བཅས་སྙན་ནས་བརྒྱུད་མ་གཏོགས་ཚང་མ་ཐང་ཆེན་ལས་མཐོང་ཡ་ཡོད་པ་དེ་འདྲ་ཡོད་མ་རེད། ད་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་ག་ཚོད་དེ་ནི་གང་ག་བས་ག་རེ་ཟེར་བ་ཡིན་ན། མཇལ་རྒྱུ་ཡོད་པ་དང་ཉམས་སུ་བླང་རྒྱུ་ཡོད་པ། ཨོ་དེ་ལྟ་བུ་བྱེད། ཨ་ནི་ཁོང་ལ་སློབ་མ་བས་སྐུ་ཚེ་སྟོད་དང་སྐུ་ཚེ་བར་པ་དང་སྐུ་ཚེ་མཐའ་མ། ཆེན་པོ་ཡོན་སྲིད་གཉིས་བརྩོན་འགྲུས་རྒྱལ་མཚན་དང་དམ་ཆོས་རྒྱལ་མཚན་ཟེར་གཉིས་འོ་དེ་གཉིས་གཉིས་ལས་སྙན་རྒྱུད་ཀྱི་མན་ངག་ཆ་ཚང་བ་དེ་འདྲ་ཡོད་རེད། མང་པོ་ཅིག་བྱུང་པ་རེད་ད་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་སློབ་མ་དེ་ཞེ་དྲག་མང་པོ་རེད་ཁོང་སྐུ་ཚེ་རིང་པོ་ཞེ་དྲག་བཞུགས་པ་རེད་ལ་བསྟན་པའི་བྱ་བ་ཡང་རྒྱ་ཆེན་པོ་ཞེ་དྲག་གནང་རེད་བ། ད་གཞུག་གུ་གཞུག་གུ་རེ་དེ་ཀོ་ལ་ནི་རྡོ་རྗེ་འཛིན་པ་དཀོན་མཆོག་རྒྱལ་མཚན་ལ་གནང། རྡོ་རྗེ་འཛིན་པ་དཀོན་མཆོག་རྒྱལ་མཚན་ནས་ཨ་ནི་སླར་ཡང་དེ་ནི་པཎ་ཆེན་བློ་བཟོ་ཡེ་ཤེས། པཎ་ཆེན་བློ་བཟང་ཡེ་ཤེས་ལ་ནི་དེ་ནོ།

དཀའ་ཆེན་གཏོང་ཚར་ཏེ། སྒྲུབ་པ་ཉམས་ལེན་གྱི་བྱེད་ནི་མ་གཏོགས་ད་ག་ཟེ་ད་དགོན་པ་འདི་དེ་ནི་ཕན་ཐོགས་མི་འདུག་དལ་འབྱོར་གྱི་སྙིང་པོ་ལེན་པ་ཅིག་མ་བྱུང་ན་ཡོང་བ་མི་འདུག་བསམས་ཏེ་ངེས་འབྱུང་གི་བསམ་པ་ཐུན་མོང་མ་ཡིན་པ་འཁྲུངས་བྱས་ནས་ཨ་ནི་དེ་ཡིན་ཁ་ནས་བཟང་སྟེ་ཡོངས་སུ་རྫོགས་པ་གང་ག་བློས་བཏང་བྱས་ནས་གྲུབ་མཆོག་བློ་བཟང་རྣམ་རྒྱལ་སྐུ་མདུན་ཕེབས་ཀྱིན་ནས་གྲུབ་མཆོག་བློ་བཟང་རྣམ་རྒྱལ་སྐུ་མདུན་ལ་དཔེ་དཀའ་སྤྱད་མང་པོ་ཞེ་པོ་ཅིག་སྤྱད་པ་རེད་ད། ཡོངས་འཛིན་ཡེ་ཤེས་རྒྱལ་མཚན་དཔེ་དཀའ་བ་ཞེ་པོ་ཅིག་སྤྱད་གནང་བྱས་ནས། འདི་ཚོ་མི་ལ་རས་པ་ལས་ལྷག་ཟེར་བྱས་ནས་དཔེ་དཀའ་བ་སྤྱད་པ་རེད་ཡོངས་འཛིན་ཡེ་ཤེས་རྒྱལ་མཚན།

སྤྲང་པོ་རེད་དེ་སྒང་ལ་ཀ་ཁའི་པར་སྤྲང་པོ་གཅིག་མ་གཏོགས་ཡོད་མ་རེད་ཁོ་རང་གི་ཨ་ཁུ་དེ་ལམ་ཀ་ནས་མཐོང་ནས་ལམ་ཀ་ནས་མཐོང་དེ་སྒང་ལ་ཁྱོད་ང་བཀྲ་ཤིས་ལྷུན་པོའི་དགོན་པ་ནང་འོ་ལས་ས་སྡེ་དེ་འདྲ་ཡོད་པ་མགོ་ལས་རྒྱ་མཚལ་དང་བླ་རི་ཡོད་པ་ཁ་ནང་མ་ཤ་རྩི་དང་མ་ཏྲའི་ཨ་ཁྱི་ནས་ཇ་དེ་འདྲ་འཐུང་རྒྱུ་ཡོད་པ་ལུང་པ་དེ་བཞག་དེ་ཁྱོད་སྤྲང་པོ་དེ་འདྲ་ཅིག་ལ་བྱས་ཤིག་ད་ནས་བཟུང་སྟེ་ང་ཚོའི་འཁྲིས་ལ་ཁྱོད་ནི་མ་ཡོང་ཅིག་ཟེར་ང་ཚོ་སྤུན་ཀྱག་ཡིན་ཟེར་ནས་ཁྱོད་ནི་མ་ལབ་རོགས་བྱེད་ཟེར་ནས་དེ་འདྲ་ཨ་ཁུ་དེས་གཤེ་གཤེ་བཏང་བྱས་དེ་འདྲ་བྱས་པ་རེད། ཨ་ནི་ཡོངས་འཛིན་རྗེ་དེ་དེ་སྒང་ལ་དགུང་ལོ་ཆུང་ཆུང་རེད། ཨ་ནི་ཁྱེད་ཚོ་ང་ནི་ཆུ་ལས་སྐྱེས་པ་དེ་སྔོན་ནས་དྲང་ནས་ཆུ་སྐྱེ་ཁ་སྟོང་པ་འཚོ་བ་དོན་དག་ལ་སྟོན་པ་ཟེར་ཏེ་ལབ་ཡིན་པས། ནས་མ་ཆག་ཅིག་འདི་འདྲ་ཅིག་ལ་ཡིན་པས། ཁོང་དཔེ་སྒྲུབ་པ་ཉམས་ལེན་རྐྱང་ཅིག་ཨ་ནོ་ཅིག་ཨ་ནི་སྤྲང་པོ་ཆགས་ཡོད་དཔེ་སྐྱོ་པོ་ཞེ་པོ་ཅིག་ཆགས་རེད་པ། ཨ་དེ་འདྲ་ཆགས་དེ་སྒང་ལ་ཨ་ནི་དེ་ཚོ་གོ་འགའ་ཡོད་པས། པི་ཅི་ནས་ང་ཚོ་འཁྲིས་ལ་མ་ཡོང་རོགས་ང་ཚོ་སྤུན་ཀྱག་ཡིན་ཟེར་མ་ལབ་རོགས་བྱེད་ཟེར་དེ་འདྲ་ལབ་ཡིན་པས། ད་མཇུག་མ་ཁོང

ད་ཡོངས་འཛིན་ཡེ་ཤེས་རྒྱལ་མཚན་ད་ལྟ་ང་རང་ཚོ་བླ་མ་མཆོད་པ་བཀའ་ཁྲིད་ཆེན་པོ་ཟེར་མཁན་དེ་དངོས་ཁོང་གིས་མཛད་གནང་བ་རེད། ཁོང་ནི་རྟོགས་པ་ཁྱད་པར་ཅན་བརྙེས་པ་ཡིན་ཙང་ཨ་ནི་དཔེ་ཆ་རྩོམ་པ་དང་དེ་ཚོ་ལ་ཐོགས་པ་ཁྱོན་ནས་ཡོད་མ་རེད། ཁོང་ཆུང་སྒང་ལ་སྙན་ངག་སུམ་རྟགས་ལ་སོགས་པ་དེ་ཚོ་ལས་སྦྱངས་མྱོང་ཡོད་མ་རེད་ཡི་གེ་གཅིག་ལས་སྦྱངས་མྱོང་མ་རེད། ཁོ་རང་རང་སྒྲུབ་པ་ཉམས་ལེན་རྐྱང་རྐྱང་བྱས་བྱས་ནས་མཇུག་མ་རྟོགས་པ་བརྙེས་བྱས་ནས་ད་ལྟ་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་གསུང་པོ་ཏི་བཅོ་བརྒྱད་ཡོད་རེད་པ།

ཕུལ་རྒྱུ་བྱས། ཡང་བླ་མ་མཆོད་པ་ཁྲིད་ཞུས་བྱས་ཁ་སང་ཞུས་ཚར་བ་རེད་ད་རེས་ད་རེས་ཁ་སང་དེ་རྗེས་བཞག་བླ་མ་མཆོད་པ་ཁ་འདོན་བྱེད་དགོས་ད། ནང་སྒོ་ནས་བཟུང་སྟེ་བླ་མ་མཆོད་པ་ཁ་འདོན་མ་ཆད་པ་ཅིག་བྱེད་དགོས་རེད་བླ་མ་མཆོད་པ་གྲྭ་པ་ཚོ་ད་འདོན་གྱི་ཡོད་རེད་པ། སྒང་ག་བློ་ལ་ཡོད་རེད་འདོན་གྱི་ཡོད་རེད་དེ་མེད་པ། དེ་ནས། ཁྱིམ་པ་དེ་འདྲ་བླ་མ་མཆོད་པ་བཀའ་ཁྲིད་ཞུས་པ་ཡིན་ནའི་མིན་ན་དེ་འདྲ་ཡིན་ནའི་བླ་མ་མཆོད་པ་ཁ་འདོན་བྱེད་དགོས་རེད་ཁྱོན་མང་པོ་ཡོད་མ་རེད་པ། དཔེ་ཟིལ་ལ་ཡོད་མ་རེད་ཉི་མ་རེ་ལ་བླ་མ་མཆོད་པ། ཚར་རེ་མ་འདོན་ན་འགྲིག་མ་རེད།

བླ་མ་མཆོད་པ་དེའི་བཀའ་ཁྲིད་དེ་ཞུས་ནས་བླ་མ་མཆོད་པའི་བཀའ་ཁྲིད་དེ་ཨེ་ནི་གཞོག་པོ་སྐྱབས་མཆོག་བདེ་ཆེན་སྙིང་པོ་སྐུ་མདུན་སྐྱབས་རྗེ་རིན་པོ་ཆེ་རང་གིས་གསན། དེ་གསན་རྗེས་ནས་ད་ངའི། ཁ་འདོན་དེ་མང་པོ་ཞེ་པོ་ཅིག་འདུག་ཟེར་དེ་ཡིན་ཙང་བླ་མ་མཆོད་པ་ཅིག་གསན་པ་ཡིན་ན་ད་ཁ་འདོན་ཉུང་རུ་ཞེ་པོ་ཅིག་གཏོང་ཆོག་གི་རེད་ཟེར་དེ་ཞུས་ནས་བླ་མ་མཆོད་པ་ཅིག་ཁོང་རང་གིས་ཕུལ་བ་ཡིན་ཙང། དེ་ནས་བཟུང་སྟེ་དེ་ཡག་པོ་ཞེ་པོ་ཅིག་འདུག་ཟེར་ནས་ཨེ་ནི་ཁ་འདོན་དེ་ཉུང་ཉུང་ཉུང་ཉུང་ཅིག་བཟོས་བྱས་ཚང་མ་བཏང་བྱས་བླ་མ་མཆོད་པ་སྒོ་ནས་སྐྱབས་འགྲོ་འདོན་དགོས་བྱུང་སོང་ན་བླ་མ་མཆོད་པ་སྒོ་ནས་བསགས།

གདམས་པ་དངོས་ཇི་ལྟར་ཉམས་སུ་ལེན་པའི་ཚུལ་གསལ་ཐུགས་སུ་གཞིག་བྱ། གསུམ་གྱི་དང་པོ་ནི་འདིར་བཤད་པར་བྱ་བའི་གདམས་ངག་གི་གཞུང་རྩ་བ་ནི་པཎ་ཆེན་ཆོས་ཀྱི་རྒྱལ་པོ། ཆོས་ཀྱི་རྒྱལ་པོ་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་མཛད་པའི། ལམ་གྱི་ལུས་ཡོངས་སུ་རྫོགས་པའི་ཟབ་ལམ་བླ་མའི་རྣལ་འབྱོར་བླ་མ་མཆོད་པའི་ཆོ་ག་ཞེས་བྱ་བ་འདི་ཉིད་ཡིན་ལ། གདམས་པ་འདི་ནི་བོད་དུ་རང་བཟོར་བྱས་པ་མིན་གྱི། རྒྱལ་བའི་བཀའ་དྲི་མ་མེད་པ་ནས་བྱུང་བའི། འཕགས་ཡུལ་གྱི་མཁས་གྲུབ་དམ་པ་རྣམས་ཀྱི་ཚུལ་ཉམས་སུ་བཞེས་ཤིང་སྙིང་ནས་མཉེས་ཚུལ་བརྒྱུད་དེ་བལ་ཡུལ་དུ་ཕེབས་པ་ཆོས་རྗེ་རྒྱལ་པོ་ཙོང་ཁ། Tsong Khapa། བས་མཛད་ཅིང་མངོན་དུ་མཛད་ནས། གྲུབ་པའི་སྐྱེས་བུ་ཟོང་མ་ཆད་པ་ལས་བྱོན་པ་དགེ་སློང་གི། དགེ་སློང་གི་གྲུབ་མ་དབྱེ་བ་སོགས་ཡིན་པ་རེད། དགེ་སློང་གི་ངེས་མ་དབྱེ་བ་སོགས་ཡིན་པ་རེད། གྲུབ་མ་དབྱེ་བ་ཡིན་མི་རུང། མ་དབྱེ་བ་ཡིད་ཆེས་ཁུངས་འདེད་ཡིན་ནོ་ཞེས་གོ་བའི་ཆེད་དུ་གཞུང་དེའི་དབུར། རྒྱ་གར་སྐད་དུ་གུ་རུ་པཱུ་ཛ་སྱ་ཀལྤ་ནཱ་མ་བོད་སྐད་དུ་ཟེར་ད་བླ་མ་མཆོད་པ་དེ་དགོས་ལས་ང་ཚོས་ངོ་མ་བྱེད་ཀྱི་ཡིན་ན་བོད་སྐད་ནང་དུ་བྱས་ནས་བརྩམས་པ་རེད་བ། རྒྱ་སྐད་ནང་དུ་བརྩམས་པ་ཡིན་ན་རྒྱ་གར་སྐད་དུ་ཟེར་དེ་ཡོང་དགོས་པ་རེད་བོད་སྐད་ནང་དུ་བརྩམས་པ་དེ་ཚོ་ལ་རྒྱ་གར་སྐད་དུ་ཡོང་དགོས་མ་རེད་དྲན་ན་བླ་མ་མཆོད་པ་གི་ཁུངས་དེ་ག་བ་རེད་ཟེར་ན་ཁུངས་དེ་ཡིན་ན་རྒྱ་གར་ནང་ཆོས་དར་བཞག་གི་ཨོ་དེ་འདྲ་ཅིག་གི་ཁུངས་དེ་ཁུངས་མཐོ་པོ་ཡོང་བའི་ཆེད་དུ་རྒྱ་གར་སྐད་དུ་ཟེར་ནས་དེར་སོང་ཡིན་པ་རེད། ཡིས་རྒྱ་གར་སྐད་དུ་བསྒོ་ཡས་ཡོད་མ་རེད། བོད་སྐད་ལས་རྩོམ་པར་བ། བོད་སྐད་དུ་བླ་མ་མཆོད་པ་མཆོད་བཀའ་ཤོད་བྱ་བའི་བཀའ་ཁྲི་སྙོ་མས་བླ་མ་དམ་པ་རྣམས་ཀྱི་ཕྱོགས་ལ་ཕྱག་འཚལ་བཅོས་སུ་ཆུ་བོ་རྩི་བ་ཆེན་པོ་དུས་དང་གནས་ཀུན་ཐམས་ཅད་དུ་རྗེས་སུ་བཟུང་དུ་གསོལ། གང་ལ་ལྟོས་ན་སྐུ་གསུམ་བདེ་བ་ཆེན་ཐུན་མོང་དབང་སྒྲུབ་དང་ཆེ་བསྐྱེད་ཆེ་ལ་བརྩོན་འཛིན་དོན་ཀུན་ཆོས་སྩོལ་ཡིད་བཞིན་ནོར་རྡོ་རྗེ་སྐྱིད་ཤོག་པད་མ་གོས་ཐོད་ནས། སྐལ་བཟང་སློབ་མའི་ཕན་བདེ་མ་ལུས་པ་བསྒྲུབས་པའི་ཐོག་བཅུ་གཉིས་པ་དང་འདྲ་བའི་གདུང་རྒྱུད་སྟོང་པའི་མན་ངག་སྤེལ་ཚད་ལས་འོངས་པའི་མེ་ཏོག་ཕྲེང་བཅུ་དགུ་རྒྱས་པས་ཞེས་གསུངས་ཏེ། གསུངས་དེ་དག་གིས་གདམས་པའི་ཁུངས་བསྟན་ནོ། ཨོ་དེ་གསུངས་དེ་དག་ཡིན་ན་དེ་ནི་བླ་མ་མཆོད་པ་གི་གདམས་པའི་ཁུངས་དེ་ག་བ་བྱུང་བ་རེད་ཟེར་ན་ཁུངས་བསྟན་པ་རེད། དེ་ཡང་སྤྱིར་བོད་གཞུང་ལ་རྒྱ་སྐད་ཀླད་དུ་སྨོས་པ་མི་དགོས་ཀྱི། འདིར་རྒྱ་སྐད་ཀླད་དུ་སྨོས་ཏེ་སྐད་གཉིས་ཤན་སྦྱར་མཛད་པ་ནི་དགོས་པ་ཤིན་ཏུ་ཆེའོ། གདམས་ངག་འདི་རྒྱལ་བའི་བཀའ་ཉིད་ལས་ཇི་ལྟར་བཤད། དམ་པ་བར་མ་ཆད་པ་ལས་བརྒྱུད་པའི་ཚུལ་ཡང་ཇི་ལྟ་བུ་སྙམ་ན། དེ་ནི་ཤིན་ཏུ་གལ་ཆེ་བས་ཅུང་ཟད་ཅིག་བརྗོད་ན་དཔལ་ཨ་ཏི་ཤ་དང་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ལུགས་སྲོལ་དྲི་མ་མེད་པ་འདི་ལ། མན་ངག་གི་མཐར་ཐུག་རྒྱལ་བའི་བཀའ་ཉིད་ལ་བྱེད་དགོས་པས། ལམ་གྱི་གནད་མཐར་ཐུག་པ་རྣམས་གང་དུ་ཡོད་ས། གང་དུ་ཡོད་ས་ནི་རྒྱལ་བའི་བཀའ་དྲི་མ་མེད་པ་མདོ་སྡེ་དང་རྒྱུད་སྡེ་རིན་པོ་ཆེ་རྣམས་ཡིན་པས་དེ་དང་མཐུན་ངེས་པ་ཞིག་དགོས་ཀྱི། རྒྱལ་བའི་བཀའ་དང་མི་མཐུན་ན་ཟབ་མོར་གྲགས་པ་ཇི་འདྲ་ཞིག་ཡིན་ཡང་ཡིད་བརྟན་དུ་མི་རུང་སྟེ། ཨོ་རྩལ་ཅན་གྱི་ཆོས་ཀྱི་བདག། རྒྱུ་བདག་ཉིད་ཆེན་པོ་དེ་ཉིད་ཡིན་ན་ཐུག་ས་དེ་ཡིན་ན་སངས་རྒྱས་ཀྱི་དགོངས་པ་ལ་ཐུག་དགོས་རེད། སངས་རྒྱས་བཅོམ་ལྡན་འདས་ལས་ལྷག་པ་ཅིག་ཆོས་ནི་ཡོད་མ་རེད་སངས་རྒྱས་བཅོམ་ལྡན་འདས་གསུངས་བྱ་ཁྱེད་དེ་ལས་ལྷག་པ་སུ་གང་གིས་བཤད་ཡས་མ་རེད། དེས་ན་ནི་མན་ངག་གི་མཐར་ཐུག་པ་དེ་ཡིན་ན་སངས་རྒྱས་བཅོམ་ལྡན་འདས་རྒྱལ་བའི་བཀའ་ཁོ་རང་རང་ལ་ཐུག་པ་ཞིག་དགོས་ཀྱི་རེད། ཨོ་དེར་སོང་མགོན་པོ་བྱམས་པས་གང་ཕྱིར་རྒྱལ་ལས་ཆེས་མཁས་འགའ་ཡང་འཇིག་རྟེན་འདི་ན་ཡོད་མིན་ཏེ་ཟེར་རྒྱལ་བ་བྱམས་པ་མགོན་པོ་གིས་དེ་གསུངས་པ་རེད་བ། གང་ཕྱིར་རྒྱལ་ལས་ཟེར་གང་གི་ཕྱིར་ན་རྒྱལ་བ་ལས་ལྷག་པ་ཅིག་འཇིག་རྟེན་འདི་ན་སུ་གང་ཞིག་ཡོད་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ཟེར་གྱི་རེད་པ་སངས་རྒྱས་བཅོམ་ལྡན་འདས་ལས་ལྷག་པ་ཅིག་དེ་ལས་མཁས་པ་ཅིག་འཇིག་རྟེན་འདི་ན་ཡོད་མ་རེད། མ་ལུས་དེ་ཉིད་མཆོག་ནི་ཚུལ་བཞིན་ཀུན་མཁྱེན་གྱིས་མཁྱེན་གཞན་མིན་པ། ཤེས་བྱ་མ་ལུས་པ་མཁྱེན་པ་དེ་ཅིག་དང། གདམས་ངག་མ་ལུས་པ་མཁྱེན་པ་དེ་ཅིག་དེ་ཡིན་ན་ཀུན་མཁྱེན་རང་ཉིད་རེད་མ་གཏོགས་ཀུན་མཁྱེན་ལས་ལོགས་སུ་ཅིག་སངས་རྒྱས་ལས་ལོགས་སུ་ཅིག་ནི་གཞན་ཡོད་མ་རེད། དེ་ཕྱིར་དྲང་སྲོང་རང་ཉིད་ཀྱིས་བཞག་མདོ་སྡེ་གང་ཡིན་དེ་མི་དཀྲུག།

ལུགས་སྲོལ་དེ་བཤིག་པ་རེད། དེ་ཡང་དམ་ཆོས་ལ་ནི་གནོད་པ་བྱེད་པར་འགྱུར། སྟོན་པ་བཅོམ་ལྡན་འདས་ཀྱི་ནི་ལུགས་སྲོལ་དེ་བཤིག་ན་ག་རེ་རེད་ཟེར་ན་དམ་པའི་ཆོས་ལ་གནོད་འགྲོ་གི་རེད། ཞེས་སོ། ལམ་གྱི་གནད་རྣམས་རྒྱལ་བའི་བཀའ་ཉིད་ལ་བཞུགས་ན་སྙན་བརྒྱུད་ཀྱི་མན་ངག་རྣམས་ཅི་དགོས་སྙམ་ན། འགའ་ཤས་འགའ་ཤས་དོགས་པ་དེ་འདྲ་ཡོང་གི་རེད་བ་ལམ་གྱི་གནད་དེ་ནི་རྒྱལ་བའི་བཀའ་ཉིད་ལ་སངས་རྒྱས་ཀྱི་བཀའ་དེ་ཚོ་ལ་ཡོད་པ་ཡིན་ན། མན་ངག་མང་པོ་ཅིག་མཛད་ནས་བསྟན་བཅོས་མང་པོ་མཛད་དགོས་ཡག་དེ་དགོས་པ་གལ་ཆེན་མི་འདུག་བ་ཟེར་གྱི་འདུག་ན། དེ་དགོས་པ་ཡོད་རེད། ཅི་དགོས་སྙམ་ན་དེ་ནི་ལམ་གྱི་གནད་མ་རིག་པ་ཡིན་པས། སྙན་བརྒྱུད་ཀྱི་མན་ངག་ངེས་པར་དགོས་ཏེ། དེ་མེད་པར་རྒྱལ་བའི་བཀའ་ལ་ཇི་ཙམ་ཞིག་ཞུགས་ཀྱང་དགོངས་པ་མི་རྙེད་ཅིང། རྒྱལ་བའི་བཀའ་ཉིད་ལ་ནི་ང་རང་ཚོ་ཚོད་ཚོད་ཅིག་ཞུགས་ནས་ཉམས་ལེན་ཅིག་བྱེད་དགོས་བསམ་བསམ་ནས་བྱས་པ་ཡིན་ནའི། སྙན་བརྒྱུད་ཀྱི་མན་ངག་དེ་མེད་པ་ཡིན་ན་དགོངས་པ་ཁྱོན་ནས་རྙེད་ཀྱི་མ་རེད་པ་སངས་རྒྱས་ཀྱི་བཀའ་ལ། དཔེར་ན་ང་རང་ཚོ་ཡུམ་རྒྱས་འབྲིང་བསྡུས་གསུམ་དེ་ཚོ་ཀློག་ཡག་དེ་ཅིག་ཀློག་ཡོང་རེད་པ་བཏགས་པར་བྱས། ཀློག་གི་རེད་དེ་ཉམས་ལེན་བྱེད་ཤེས་ཀྱི་མི་འདུག་བ། བྱང་ཆུབ་ལམ་གྱི་རིམ་པ་དང་མི་ཕྱེད་དེ། དེ་འདྲ་ཅིག་བས་བླ་མ་མཆོད་པ་རྣམས་དང་དེ་འདྲ་ཅིག་མ་བསྟེན་ན། ཡུམ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལ་དགོངས་པ་ཐམས་ཅད་དེ་ཡོད་རེད་མན་ངག་ཐམས་ཅད་དེ་དེ་ན་ཡོད་རེད་ང་ཚོ་མན་ངག་བཏོན་ཤེས་ཀྱི་མི་འདུག་བ་དེ་ནི་ཚུར་བཏོན་དགོས་རེད་པ་ཚུར་བཏོན་ནས་རང་གིས་ཟ་ཆོག་ཆོག་དང་འཐུང་ཆོག་ཆོག་ཅིག་དགོས་རེད་པ་དེ་ཁྱོན་ནས་ཡོང་ཤེས་མ་རེད་ང་ཚོས་དེ་ཡོད་པ་དེ། ཡོད་པ་དེ་ཚུར་བཏོན་ཡག་དེ་ག་པར་བཏོན་གི་རེད་ཟེར་ན་ནི་མན་ངག་དེ་ལ་བརྟེན་ནས་བཏོན་དགོས་རེད།

རྒྱ་མཚོའི་ནང་ལ་འགྲོ་དུས་ཀུན་ལ་ནི་དེད་དཔོན་མཁས་པ་ཅིག་ལ་བརྟེན་དགོས་པ། ལམ་རྒྱུས་ཡོད་ཀྱི། རྒྱུས་ཡོད་ཀྱི་དེད་དཔོན་མཁས་པ་ཅིག་ལ་མ་བརྟེན་ན་རང་ཉིད་ད་ག་ཟེ་ཚོད་ཚོད་ཚོད་ཚོད་བྱས་ནས་རྒྱ་མཚོའི་ནང་ལ་འགྲོ་བ་ཡིན་ན་ནོར་བུ་རག་རྒྱུ་ཕར་ལ་བཞག་རང་གི་སྲོག་དེ་དོར་འགྲོ་དགོས་པ། དེ་ལྟར་བྱེད་པ་རེད། དེ་དག་ཡང་ཤིང་གཅིག་རྡོ་གཅིག་བྲི་བ་ལས

ང་ཡེ་ཤེས་སྤྲུལ་པ་ལས་ཀྱང་ཟེར། སྐྱེ་བ་རྩིས་པ་མེད་པ་ཡི། གྲུ་ཡི་ཕ་རོལ་ཁྱེད་མི་འགྱུར། ཡོན་ཏན་མཐོང་ཆོས་རང་རྫོགས་ཀྱང་བླ་མ་མེད་ན་གསལ་མཐའ་མེད། ཧོ་ཏི་སི་ཅེ་ཁྱེད་ནི་ང་ཚོ། གྲུ་ཡི་ཕ་རོལ་ཏུ་འཇིག་མཁས་དེ་ཡིན་ན། དད་པའི་ཁྱད་པར་ཅི་ལ་བརྟེན་ནས་ནི་གྲུ་དེ་ཕ་རོལ་ཏུ་སྒྲུབ་དགོས་རེད། གྲུ་དེ་ཕ་རོལ་ཏུ་སྒྲུབ་དགོས་རེད། དེ་ཡོད་སར་དེ་ལྟ་བུ་བླ་མའི་མན་ངག་ལ་བརྟེན་ནས་ནི་འཁོར་བ་རྒྱ་མཚོའི་ཕ་རོལ་ཏུ་སླེབ་དགོས་ཀྱི་རེད་མ་གཏོགས་དེ་མེད་ན་ནི་ནི་སྲིད་མཐའ་མཐོང་གི་ཡོད་མ་རེད་ཟེར་ཞེས་གསུངས་སོ། དེས་ན་རྒྱལ་བས་ཆོས་ཀྱི་རྣམ་གྲངས་མཐའ་ཡས་པ་མུ་མེད་པ་ཞིག་བཀའ་སྩལ་ལ། དེ་ཡང་གདུལ་བྱའི་ཁམས་དང་བསམ་པ་དང་དབང་པོ་ལ་གཟིགས་ནས་གསུངས་པས། ལྟ་བའི་གནད་ལ་སོགས་པའི་དོན་འགའ་ཞིག་དྲང་དོན་དགོངས་པ་ཅན་དུ་གསུངས་པ་མང་དུ་ཡོད་ཀྱང་ལམ་གྱི་རྩ་བ་བླ་མ་བསྟེན་ཅིང་མཆོད་པའི་ཚུལ་དེ་ལ་ནི་གསུང་རབ་ཐམས་ཅད་མི་མཐུན་པ་མེད་པར་དགོངས་པ་གཅིག་དང་དབྱངས་གཅིག་གིས་ཤིན་ཏུ་གལ་ཆེ་བར་གསུངས་སོ།

ད་ནི་ཉན་ཐོས་ཀྱང་འགྱུར་རེ་ཞིག། དེ་ཡང་རྒྱལ་བའི་བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་སུ་འགྲོ་བ་དང་དེ་མཚོན་བྱེད་དུ་བྱས་ནས་དགེ་བསྙེན་རབ་བྱུང་དགེ་ཚུལ་བསྙེན་རྫོགས་ཀྱི་སྡོམ་པ་ལེན་པ་ཐམས་ཅད་བླ་མ་ཁོ་ན་ལ་རག་ལས་ཤིང་ཟེར། དེ་རེད་པ་སངས་རྒྱས་ཀྱི་བསྟན་པ་ལ་འཇུག་པའི་སྒོ་དེ་སྐྱབས་སུ་འགྲོ་བ་རེད། སྐྱབས་འགྲོ་མེད་ན་སངས་རྒྱས་ཀྱི་བསྟན་པའི་སྒོར་འཇུག་ཡོད་མ་རེད། སངས་རྒྱས་ཀྱི་བསྟན་པའི་སྒོ་ནང་ལོགས་ལ་སླེབས་ཡོད་མ་རེད། སྐྱབས་འགྲོ་ཡོད་པ་ཡིན་ན་ཡོན་ཏན་གཞན་ཡོད་ཀྱང་རུང་མེད་ཀྱང་རུང་ནང་པ་སངས་རྒྱས་པ་རེད།

དགེ་ཚུལ་གྱི་སྡོམ་པ་དགེ་སློང་གི་སྡོམ་པ་ལ་སོགས་པ་རིམ་པས་རིམ་པས་བྱས་ཏེ་ལེན་དགོས་པ་རེད། དེ་ཚང་མ་ཐམས་ཅད་བླ་མ་ལ་རག་ལས་པ་རེད། བླ་མ་ལ་རག་ལས་པ། བླ་མ་མེད་པ་ཡིན་ན་ནི་སྡོམ་པ་གང་འདྲ་ཞིག་ལེན་དགོས་ལེན་ས་ཡོད་མ་རེད་པ། བླ་མ་ཁོ་ན་ལ་རག་ལས་ཤིང་ཟེར། དེ་དག་གི་ཚེ་མཁན་པོ་དང་སློབ་དཔོན་ཇི་ལྟར་ཚོལ་བའི་ཚུལ་ཟེར། དེ་དག་གི་སྐབས་སུ་ནི་མཁན་པོ་དང་སློབ་དཔོན་ཟེར་གཉིས་ཡོད་རེད་པ། ད་ནི་རབ་བྱུང་ལ་མཁན་པོ་ཟེར་གྱི་རེད། བསྙེན་རྫོགས་ལ་མཁན་པོ་ཟེར་གྱི་རེད། དགེ་ཚུལ་ལ་སློབ་དཔོན་ཟེར་གྱི་རེད། གསང་སྟོན་ལ་སློབ་དཔོན་ཟེར་དགེ་བསྙེན་ལ་སློབ་དཔོན་ཟེར་གྱི་རེད།

ཐེག་པ་ཆེན་པོའི་མདོ་སྡེ་རྣམས་སུ་བླ་མ་བསྟེན་ཅིང་མཆོད་པའི་ཚུལ་རྒྱ་ཆེར་གསུངས་ཏེ། མདོ་སྡེ་ཕལ་མོ་ཆེ་ལས་བྱང་ཆུབ་སེམས་དཔའ་གཞོན་ནུ་ནོར་བཟང་གིས་བཤེས་གཉེན་ཇི་ལྟར་བསྟེན་པའི་ཚུལ་རྣམས་གསུངས་ནས། ཕྱི་རབས་ཀྱི་གདུལ་བྱ་རྣམས་ཀྱིས་ཀྱང་དེ་བཞིན་དུ་བྱ་དགོས་པར་གསུངས་སོ། ལྷག་ཏུ་ཐེག་པ་ཆེན་པོའི་མདོ་སྡེ་རྣམས་སུ་ཡང་ད་ནི་བྱང་ཆུབ་སེམས་དཔའ་གཞོན་ནུ་ནོར་བཟང། རང་གི་བླ་མ་བསྟེན་ཚུལ་དེ་ཕལ་ཇི་ལྟ་བ་བཞིན་དུ་གསུངས་པ་རེད། ཐེག་པ་ཆེན་པོ་གི་བླ་མ་འཚོལ་གྱི་ཡིན་ན་བྱང་ཆུབ་སེམས་དཔའ་གཞོན་ནུ་ནོར་བཟང་གིས་བཤེས་གཉེན་བསྟེན་ཚུལ་ནང་བཞིན་བསྟེན་དགོས་ཀྱི་རེད་ཅེས་གསུངས་པ་རེད། བྱ་དགོས་པར་གསུངས་སོ། ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ནས་ཤེར་ཕྱིན་ཟབ་མོའི་དོན་རྙེད་པ་དགེ་བའི་བཤེས་གཉེན་ཁོ་ན་ལ་རག་ལས་པ་དང། དགེ་བའི་བཤེས་གཉེན་ལ་བརྟེན་ནས་ལམ་སྒྲུབ་དགོས་པར་གསུངས་ཏེ་བརྒྱད་སྟོང་པ་ལས། བཅོམ་ལྡན་འདས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ལས་དང་པོ་པས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཇི་ལྟར་གནས་པར་བགྱི། ཇི་ལྟར་སློབ་པར་བགྱི་དེ་སྐད་ཅེས་གསོལ་པ་དང། བཅོམ་ལྡན་འདས་ཀྱིས་ཚེ་དང་ལྡན་པ་རབ་འབྱོར་ལ་དེ་སྐད་ཅེས་བཀའ་སྩལ་ཏོ། རབ་འབྱོར་འདི་ལ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ལས་དང་པོ་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སློབ་པར་འདོད་པས་དགེ་བའི་བཤེས་གཉེན་དག་ལ་བསྙེན་པར་བྱ། བསྟེན་པར་བྱ། བསྙེན་བཀུར་བྱའོ་ཞེས་དང། ལྷག་པའི་བསམ་པས་ཡང་དག་པར་ཞུགས་པས། ལྷག་པའི་བསམ་པས། ཡང་དག་པར་ཞུགས་ཤིང་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་དང་པོ་ཉིད་དུ་དགེ་བའི་བཤེས་གཉེན་དག་ལ་བསྙེན་བཀུར་བྱ། མགུ་བར་བྱ་བའི་བསྙེན་བཀུར་བྱའོ་ཞེས་གསུངས་བླ་མ་ཇི་ལྟར་བསྟེན་པའི་ཚུལ་ནི་རྟག་ཏུ་ངུས་ཆོས་འཕགས་ཇི་ལྟར་བསྟེན་པ་ལྟར་དུ་བྱ་དགོས་པར་གསུངས་ཏེ་རྟག་ཏུ་ངུས་ནི་སངས་རྒྱས་ཐམས་ཅད་ལས་ཀྱང་དགེ་བའི་བཤེས་གཉེན་ལྷག་པར་བསྟེན་ཅིང། སངས་རྒྱས་བཅོམ་ལྡན་འདས་མཆོད་པ་བས། དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་མཆོད་པ་དོན་ཆེ་བར་གཟིགས་ནས་ལུས་སྲོག་ལོངས་སྤྱོད་ཐམས་ཅད་ཕངས་པ་མེད་པར་བཏང་ནས་དགེ་བའི་བཤེས་གཉེན་ཆོས་འཕགས་བསྟེན་ཕྱིར། མཆོད་པ་དང་དེ་ཡི་ཚུལ། དེ་ཡི་མཐུས་ས་ལམ་མྱུར་དུ་འགྲུབ་པར་གསུངས་ཏེ་དེ་དག་གི་ཁུངས་རྣམས་དྲངས་ན་ཡི་གེ་མངས་སུ་དོགས་པས་མདོ་སྡེ་རིན་པོ་ཆེ་ཉིད་ལས་ངེས་པ་བརྟན་པོ་བསྐྱེད་དོ། མདོར་ན་བྱང་ཆུབ་སེམས་དཔའི་སྡེ་སྣོད་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ཐམས་ཅད་ཐོབ་ཅིང་ཡོངས་སུ་རྫོགས་པ་དང་དེ་བཞིན་དུ་ཕ་རོལ་ཏུ་ཕྱིན་པ་དང་ས་དང་བཟོད་པ་དང་ཏིང་ངེ་འཛིན་དང་མངོན་པར་ཤེས་པ་དང་གཟུངས་དང་སྤོབས་པ་དང་བསྔོ་བ་དང་སྨོན་ལམ་དང་སངས་རྒྱས་ཀྱི་ཆོས་ཐམས་ཅད་ཐོབ་ཅིང་ཡོངས་སུ་རྫོགས་པ་ནི་བླ་མ་ལ་རག་ལས་བླ་མ་རྩ་བར་གྱུར་བླ་མ་ལས་བྱུང་བླ་མའི་སྐྱེ་གནས་དང་སྐྱེ་མཆེད་དུ་གྱུར་ཏོ། ནི། བླ་མས་བསྐྱེད་བླ་མས་སྤེལ་བླ་མ་ལ་བརྟེན་བླ་མ་རྒྱུར་གྱུར་པ་དག་གོ་ཞེས་གསུངས་སོ། ད་ང་ཚོ། བཤེས་གཉེན་བསྟེན་ཚུལ་གྱི་སྐོར་བླ་མའི་རྣལ་འབྱོར་ཟེར་མཁན་དེ་གཙོ་བོ་བཤེས་གཉེན་བསྟེན་ཚུལ་གྱི་སྒོ་ནས་ལམ་སྒྲུབ་ཡས་དེ་རེད་བ། ལམ་སྒྲུབ་ཡས་དེ་རེད་བ། ད་དེས་ན། མདོ། ཐེག་པ་ཆེ་ཆུང་གི་མདོ་ཚང་མ་ཐམས་ཅད་གང་ག་པས་སྒྲ་ཇི་བཞིན་དུ་ཁས་ལེན་གྱི། གང་ག་པའི་ཐུན་མོང་ཤ་སྟག་རེད་མ་གཏོགས་འགའ་ཞིག་གིས་དེ་རེད་ཟེར་ཡས་གཅིག་དང་འགའ་ཞིག་མ་རེད་ཟེར་ཡས་དེ་འདྲ་ཁྱོན་ནས་མ་བྱུང་བ་རེད། བཀའ་དང་བསྟན་བཅོས་ཚང་མ་ཐམས་ཅད་གང་ག་དགོངས་པ་གཅིག་དང་དབྱངས་གཅིག་ཏུ་ད་བཤེས་གཉེན་བསྟེན་ཚུལ་དེ་ཡིན་ན་གཟབ་གཟབ་བྱེད་དགོས་པ། བསྟེན་དགོས་པ་དེ་ཡིན་ན་གསུངས་པ་རེད། དེ་ཡིན་ཙང་འདུལ་བ་ལུང་ལས་བྱ་བ་བཤེས་གཉེན་བསྟེན་པ་དེ་ཡིན་ཙ་ན་སྐྱབས་འགྲོ་ཚོམ་བྱེད་དུ་བྱས་ནས་དགེ་བསྙེན། དགེ་བསྙེན་ཕ་མ་གཉིས་དགེ་ཚུལ་ཕ་མ་གཉིས། ད་ག་ནང་བཞིན་བྱས་ནས་དགེ་སློང་ཕ་མ་གཉིས། དེ་དག་ཚང་མ་ཐོན་བྱས་ནས་བླ་མ་ལ་བརྟེན་ནས་བྱེད་དགོས་པ། སྡོམ་པ་བསྒྲུབས་ཚར་སོང་ནས་དེའི་རྗེས་སུ་གནས་ཀྱི་བླ་མ་འཚོལ་དགོས་པ། གནས་ཀྱི་བླ་མ་ལ་བསྟེན་ཚུལ་ག་འདྲ་བསྟེན་དགོས་པ། དེ་ཚར་སོང་ནས་གསང་རང་ལ་ཀློག་པ་ཐོས་བསམ་བྱེད་པ་ལ་ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་ཉམས་ལེན་བྱེད་དགོས་པ་ཡིན་ཙང་ཀློག་པ་ཐོས་བསམ་བྱེད་པ་ལ་ཀློག་མཁན་གྱིས་ཀློག་པའི་སློབ་དཔོན་ཟེར་མཁན་དེ་ག་འདྲ་བསྟེན་དགོས་པ།

དེ་མ་བྱུང་ས་ལྷ་ཡང་བུ་བརྒྱ་བྱིན་གྱིས་ནི་ཆུ་བོ་ཆེ་ལ་སྤྲུལ་ཅིང་ཡང་ནི་ཆུ་བོ་ཆེ་ལ་སྤྲུལ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་བསྔོས་ཏེ་སྔོན་ནི་དྲང་ནན་གྱི་གསུང་པ་རྣམ་དག་གི་སྒོ་ནས་ལུས་གཙང་ནས་བྱང་ཆུབ་སེམས་དཔའ་ཆུ་བ་ལས་སྙིང་པོ་ཇི་སྙེད་རེ་དོགས་རེ་མི་འདུག་རྟག་ཅི་བྱེད་ཞེས་དེ་ལྷ་ཡང་བུ་བརྒྱ་བྱིན་གྱིས་ཆུ་བོ་ཆེ་ལ་སྤྲུལ་ནས་ནི་ང་མི་དགོས་པ་གས་གས་མི་འདུག་ཡིན་ནའི་ང་ད་ལྟ་ཁྱོད་ཅི་ཞིག་བྱེད་ཀྱི་འདུག་ཁྱོད་ཅི་ཞིག་བྱེད་ཀྱི་ཡོད་ས་དེ་ལ་མེ་ཤ་དང་མེ་ཁྲག་དེ་འདྲ་དགོས་འདུག། དེ་ཡིན་ཙང་ནི་ཁྱོད་རང་ང་ཤ་བཙོང་གི་ཡིན་ན་ང་ཉོ་གི་ཡིན་ཟེར་ལབ་དུས་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་བས་ཡིད་བཞིན་གྱི་ནོར་བུ་རྙེད་པ་ལས་ཀྱང་ལྷག་བྱེད་ཀྱི་དགའ་བ་ཆེན་པོ་སྐྱེས་ཤིང། ད་ནི་ང་ཡི་ལུས་ལ་ག་ཚད་ཁྱོད་རང་བེད་སྤྱོད་གཏོང་རྒྱུ་ཡོད་ན་ཡོད་ཤ་ག་ཚད་འབག་གི་ཡིན་ན་འབག་བྱས་ནས་འདི་ཁྱེར་རོགས་བྱེད་ང་ནི་རས་ཁྱེད་རང་གིས་ག་ཚད་བལྟས་ནས་འགྲིག་ག། འབག་དང་ཟེར་ལབ་ཡིན། ཟེར་ལབ་དུས་སྐབས་ལ་ནི་ཁོ་གཉིས་ཤ་རྒྱ་མ་བརྒྱབ་ནས། ཤ་དང་པོ་ནི་བརླ་ཤ་དེ་ཚ་ནས་ཁྱི་ཡིས་བྱས་ནས་རྒྱ་མ་ནང་ལོག་ཏུ་བཀོལ་ལ་ཁོ་ནི་ལྷ་ཡང་བུ་བརྒྱ་བྱིན་གྱི་སྤྲུལ་པ་ཡིན་ཟེར་ཚ་ཁོ་རྒྱ་མ་དེ་ནི་ཁྱོད་ནི་ལོང་ཡ་ཡོད་མ་རྒྱ་མ་གང་ལོང་རུ་གཅིག་བ་མ་ག་ཟེ་བ་ནི་ལོག་ནས་རྒྱ་མ་མ་ལོང་བྱས་ཨ་ནི་ཤ་ཡང་སུ་ཚུགས་པ་གང་བ་ཟེར་ནས་རོ་གོར་མ་དོ་མེད་བུ་བྱས་རོ་གོར་ཅང་ཆུ་ལ་ཐོག་ནས་ད་ལྟའི་རྒྱ་མ་མ་ལོང་བྱས་ཨ་ནི་ང་རོ་གོར་བཅག་ནས་ལོག་གི་ཡིན་ཟེར་ནས་རྡོག་ཚོགས་ཚད་ཁ་དོན་ནས་རང་གིས་རང་གི་རོ་གོར་དེ་རྫོགས་བྱས་ནས་རོ་གོར་རྫོགས་བྱས་ནས་ནི་རྒྱ་མ་ནང་ལོག་སྒྲུག་བྱས་དེ་བཀོལ་ལ་ཁོམ་པ། མཐོ་པོ་གཅིག་གི་ཡང་ལ་བུ་མོ་གཅིག་གིས་མར་བལྟས་ནས། ཚོང་དཔོན་གྱི་བུ་མོ་གཅིག་དེ་ནས་མར་བལྟས་བྱས་ནས་ཨ་ནི་མི་དེས་རང་གིས་རང་ལ་སྡུག་པོ་ད་ག་འདྲ་མོ་གཏོང་དགོས་དེ་ག་རེ་ཡིན་ནམ་བསམ་པ་འདྲ་མོ་གཅིག་དྲན་བྱས་ནས་ཨ་ནི། སྐད་ཆ་དྲི་ག་ཡོང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ། རྩ་ལ་ཡོང་བྱས་ནས་ཨ་ནི་སྐད་ཆ་དྲིས་ནས་བྱང་ཆུ་ཡོང་རྒྱུ་ཡོད་ཟེར་ག་རེ་བྱས་རེད་ཟེར་ན་ང་དེའི་ལུས་དེ་བཙོངས་ནས་ང་ནི་དབུལ་བའི་ཤིན་ཏུ་དབུལ་པོ་རེད་ཟེར་དེ་ཡིན་ཙང་བྱང་ཆུབ་སེམས་དཔའ་ཆོས་འཕགས་བསྟེན་པའི་ཆེད་དུ་ང་ལུས་དེ་བཙོངས་པ་ཡིན་ཟེར། ད་ལྟ་ཁྱེའུ་དེ་ཡས་ནི་ང་ཤ་ཉོ་ག་ཡོང་པ་དེ་ཡིན་ན་ང་ཞེ་དྲག་དགའ་བོ་འདུག་དེ་ས་རོ་གོ་ཡས་ཁྱེར་ནས་ཁོ་ལ་གཏད་ནས། ཨ་ནི་ང་རིན་གཅིག་རྙེད་སོང་ན་བྱང་ཆུབ་སེམས་དཔའ་ཆོས་ཀྱིས་འཕགས་པ་བསྟེན་ཡ་ཡིན། ཨ་ནི་ཚོང་དཔོན་གྱི་བུ་མོ་དེ་ཡས་ནི་བྱང་ཆུབ་སེམས་དཔའ་ཆོས་ཀྱིས་འཕགས་པ་དེ་ཡས་ནི་ཁྱེད་རང་རོ་གོ་ཡས་ཁྱེའུ་དེ་ནི་ལ་བཙོང་བྱས་ནས་དེ་བསྙེན་བཀུར་བྱེད་ཡ་ཡིན་ན་ཁྱེད་རང་དེ་འབྲས་བུ་ག་རེ་ཐོབ་རྒྱུ་ཡོད། ཨ་ནི་ང་དེ་ཚེ་རབས་མང་པོ་ཡི་བར་དུ་ང་གི་དགེ།